ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs dot com dot au slash tibetan ཐོག་བསྐྱོད་རོགས།
འཛམ་གླིང་ནང་སྟོབས་ཆེན་རྒྱལ་ཁབ་ཁག་གིས་ཏོག་དབྱིབས་འགོག་ཁབ་ཕལ་ཆེ་བ་ཕོན་ཆེན་ཉོས་པའི་རྐྱེན་གྱིས། ལུང་པ་སྐྱོ་པོ་ཁག་གི་ནང་ཏོག་དབྱིབས་འགོག་ཁབ་འདང་ངེས་རག་རྒྱུར་ལོ་ཤས་འགོར་སྲིད་པའི་གནས་ཚུལ་ཐོན་ཡོད་པ་རེད། ཏོག་དབྱིབས་འགོག་ཁབ་ལས་རྒྱལ་ཞེན་རིང་ལུགས་མངོན་གསལ་དོད་པོ་ཆགས་པ་དང་མཉམ་དུ། འཛམ་གླིང་གི་རྒྱལ་ཁབ་ཁག་གི་འགོ་ཁྲིད་ཚོས་སོ་སོ་ཡི་མི་ཚེ་སྐྱོབ་ཆེད་འགྲན་རྩོད་བྱེད་བཞིན་ཡོད། འཛམ་གླིང་ཁྱོན་དུ་ཏོག་དབྱིབས་འགོག་ཁབ་ས་ཡ་མང་པོ་ཞིག་བཟོས་ཟིན་ན་ཡང་ད་དུང་ཆ་སྙོམས་ཤིག་རག་རྒྱུར་བར་ཐག་རིང་པོ་ཞིག་ལྷག་ཡོད། ཨ་མི་རི་ཀ་རྟེན་གཞི་བྱས་ཡོད་པའི Duke གོ་ལ་འཕྲོད་བསྟེན་ལས་ཁུངས་ཀྱི་གཙུག་ལག་སློབ་གཉེར་ཁང་གིས། དུས་ཡུན་ཟླ་བ་གཉིས་ཙམ་རིང་འཛམ་གླིང་གི་རྒྱལ་ཁབ་ཁག་གི་ཡོང་འབབ་ཚད་གཞི་དང། ཏོག་དབྱིབས་འགོག་ཁབ་སུས་ཉོ་གི་ཡོད་མེད་སྐོར་ཞིབ་འཇུག་སྙན་ཐོ་ཞིག་བཏོན་ཡོད་པའི་ནང། ད་ལྟའི་ཆར་འཛམ་གླིང་ཁྱོན་དུ་ཏོག་དབྱིབས་འགོག་ཁབ་ཐེར་འབུམ་བདུན་ཙམ་བཟོས་ཡོད་པ་དང། དེའི་ནང་ཐེར་འབུམ་བཞི་ལྷག་ཙམ་ཡོང་འབབ་ཆེན་པོ་ཡོད་པའི་ལུང་པ་ཁག་གིས་ཉོས་ཟིན་ནས། ཡོང་འབབ་དམའ་པོ་ཡིན་པའི་ལུང་པ་ཚོས། སྨན་ཁབ་ས་ཡ་ཉིས་བརྒྱ་བདུན་ཅུ་ཙམ་ལས་ཉོ་ཐུབ་མེད་པའི་འགྲེལ་བརྗོད་བྱས་ཡོད་པ་རེད། ཡང་གོ་ལ་སྣེ་ཁྲིད་དྭང་བླངས་ཚོགས་པ་ཀོ་བ་སི་མཐུན་ཚོགས་ནས། མ་འོངས་པར་ཏོག་དབྱིབས་འགོག་ཁབ་ཐེར་འབུམ་གཅིག་ལུང་པ་སྐྱོ་པོ་ཁག་གི་ནང།

ཉུ་ཛི་ལན་གཞུང་གིས། ཁྱིམ་མཚེས་ཀྱི་མཚོ་གླིང་རྒྱལ་ཁབ་དེ་ཚོ་ལ། རིན་མེད་ཞལ་འདེབས་སྤྲད་འཆར་ཡོད་སྐོར་འགྲེལ་བརྗོད་བྱས་ཡོད། ཨ་མི་རི་ཀ་ལ་ཁྱོན་སྨན་ཁབ་གྲངས་ཐེར་འབུམ་གཅིག་དང་གྲངས་ཆུང་གཉིས་ཆགས་རྒྱུ་ཡིན་ཞིང། དེས་མི་ཚང་མ་ལ་སྨན་ཁབ་ཐེངས་གཉིས་རེ་འདང་གི་ཡོད་པ་དང། དེ་བཞིན་ཨོ་སི་ཁྲུ་ལི་ཡ་གཞུང་གིས་སྨན་ཁབ་གྲངས་ས་ཡ་བརྒྱ་དང་བཅུ་བཞི་དང་གྲངས་ཆུང་བརྒྱད་མངགས་ཉོ་བྱས་ཡོད་ཅིང། དེས་ཉུང་མཐར་ཨོ་སི་ཁྲུ་ལི་ཡའི་མི་ཚང་མ་ལ་སྨན་ཁབ་ཐེངས་བཞི་རེ་འདང་གི་ཡོད་པ་རེད། ཨ་ཧྥེ་རི་ཁ་མཉམ་འབྲེལ་ནས་སྨན་ཁབ་གྲངས་ས་ཡ་དྲུག་བརྒྱ་བདུན་ཅུ་གཉིས་ཕྱེད་ཀ་ལས་ཉུང་བ་མངགས་ཉོ་བྱས་ཡོད་ཀྱང་དེའི་ནུས་པ་ཐོན་རྒྱུ་ཧ་ཅང་ཁག་པོ་ཆགས་ཡོད་འདུག་དེ་བཞིན་ལ་ཏིན་ཨ་མི་རི་ཀ་ཡི་རྒྱལ་ཁབ་ཚོས་སྨན་ཁབ་གྲངས་ས་ཡ་བརྒྱ་དང་ལྔ་བཅུ་ཙམ་མངགས་ཉོ་བྱས་ཡོད་ཀྱང། གྲངས་ཚད་དེས་མི་མང་ཕྱེད་ཀ་ལ་སྨན་ཁབ་ཐེངས་གཅིག་ལས་འདང་གི་མེད་པ་དང། ད་དུང་དེའི་ནང་མི་འབོར་ཧ་ཅང་མང་བའི་སྦེ་ར་ཛིལ་རྒྱལ་ཁབ་ཚུད་མེད་པ་རེད། མ་ཚད་ཏོག་དབྱིབས་འགོག་ཁབ་དེ་དག་ཏོག་དབྱིབས་ན་ཚའི་དཀའ་ངལ་ཆེ་ཤོས་འཕྲད་ས་ཡི་ལུང་པ་དེ་ཚོ་ལ་འགྲོ་གི་མེད་པ་དཔེར་ན། ཇ་པན་དང་ཨོ་སི་ཁྲུ་ལི་ཡ་ཁེ་ན་ཌ་བཅས་རྒྱལ་ཁབ་ཁག་གསུམ་ནང། ཏོག་དབྱིབས་ན་ཚ་ཕོག་མཁན་མི་གྲངས་བརྒྱ་ཆ་གཅིག་ཙམ་ལས་ཟིན་གྱི་མེད་ཀྱང། ཏོག་དབྱིབས་འགོག་ཁབ་གྲངས་ཐེར་འབུམ་གཅིག་ལྷག་ཙམ་ལུང་པ་དེ་ཚོ་གསུམ་གྱིས་མངགས་ཉོ་བྱས་ཡོད་པ་རེད། ཁྱེད་རང་ཨོ་སི་ཁྲུ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།